དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་བཞི་བཅུ་ཞེ་བཞི་རབ་གནས་མེ་བྱ་ལོའི་བོད་ཟླ་ལྔ་བ་སྣོན་ཟླ་བའི་ཚེས་པ་ཉི་ཤུ་དྲུག་དང། ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་བདུན་པའི་ཚེས་པ་བཅུ་དགུ་གཟའ་ལྷག་པ་དང་ལས་རིམ་སྙན་སྒྲོན་ཞུ་མཁན་པད་མ་ཚེ་རིང་ཡིན། དེ་རིང་གི་ལས་རིམ་འདིའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཟངས་དཀར་ཁུལ་དུ། ནང་པ་དང་ཁ་ཆེ་བར་འབྲེལ་ཐག་རིང་པོ་ཡོད་པ་དེར་ཐུགས་འཚབ་མཛད་པ་དང་སྦྲགས། ཡུལ་མི་ཚོས་སྤྱི་ཚོགས་གཅིག་གི་འདུ་ཤེས་འཛིན་དགོས་རྒྱུ་ཧ་ཅང་གལ་ཆེན་པོ་ཡིན་ཅེས་བླང་དོར་བཀའ་སློབ་སྩལ་བའི་སྐོར་དང། བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ནས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཟུར་པ་ནར་བྷ་དྷུར་མཆོག་དགོངས་པ་རྫོགས་པར་མྱ་ངན་གུས་འདུད་ཞུ་བའི་སྐོར་བཅས་སྙན་སྒྲོན་ཞུ་རྒྱུ་ཡོད། གསར་འགྱུར་ཞིབ་ཕྲ་གཤམ་ལ་གཟིགས་རོགས་གནང། ཁ་སང་ཚེས་པ་བཅོ་བརྒྱད་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ཟངས་དཀར་དུ་ཆོས་འབྲེལ་དང། དེ་བཞིན་ཁ་ཆེ་མི་མང་ལ་བཀའ་སློབ་བཅས་ཀྱི་མཛད་འཕྲིན་བསྐྱངས་ཡོད་པ་རེད། དེ་ཡང་སྔ་དྲོའི་རིང་ཟངས་དཀར་ཕོ་བྲང་དུ་སེར་སྐྱ་མི་མང་སློབ་ཕྲུག་དང་བཅས་པ་རྣམས་ལ་གང་བློ་མའི་ལྗགས་ལུང་དང་སྨན་བླའི་རྗེས་གནང་དག་གནང་ཞིང་སྒྲུབ་ཆེན་མི་ཏྲ་ཛོ་ཀིས་མཛད་པའི་སྙིང་པོ་དོན་གསུམ་དང་དེའི་འགྲེལ་པ་རྒྱལ་བ་དགེ་འདུན་གྲུབ་པས་མཛད་པ་གཉིས་ཀྱི་ལུང་དང་ཁྲིད་བཅས་བཀའ་དྲིན་མཛད་འདུག་དེ་ཉིན་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཡང་ཞུས་པ་དང་སྐབས་དེར་ཆོས་ཞུ་བ་རྣམས་ལ་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་བྱས་པ་ཡིན་ན་ཕན་ཡོན་ཧ་ཅང་ཡོད་པ་དང་ཉམས་ལེན་བྱེད་པར་ནང་ཆོས་ལ་སློབ་གཉེར་བྱས་ནས་ཤེས་པ་བྱེད་དགོས་པ་ལས་དད་པ་གཅིག་པུས་འདང་གི་མེད་པའི་བཀའ་སློབ་ཕེབས་འདུག།
ད་བླ་མ་དང་སློབ་མ་འདུས་ནས། དགོས་དོན་རིག་ཚེ་ད་ནི་བླ་མས། སོ་སོས་ཉམས་ལེན་ག་རེ་བྱས་པ་ནང་བཞིན་བྱེད། རང་གིས་ཇི་བཞིན་རྟོགས་པའི་ལམ་གྱི་གནད། ཤུགས་དྲག་བརྩེ་བས་དྲངས་པའི་ཐབས་མཁས་ཀྱིས། འགྲོ་བའི་ཡིད་ཀྱི་མུན་པ་བསལ་བྱས་ནས། རྒྱལ་བའི་བསྟན་པ་ཡུན་རིང་འཛིན་གྱུར་ཅིག་ཅེས་གསུངས་པ་ནང་བཞིན་བྱས་ནས། ཨ་ད་ང་རའི་ངོས་ནས། ཉིན་ཞག་ཕྲུགས་ཤིག་གི་ནང་ལ་ག་ཚོད་ཐུབ་ཐུབ་ཀྱིས། ད། བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་གཙོ་བོར་གྱུར་པའི་ཨེ་ནི་ལྷ་ཡི་རྣལ་འབྱོར་ཨེ་ནི་གཟུངས་སྔགས་དེ་འདྲ་བགྲངས་བསྡད་ཡོད་རེད། ཨོ་ད་ཨེ་ནི་ང་རའི་ཉམས་མྱོང་གིས། ཅིག། ཁ་ཡོད་ལག་ཡོད་ང་རང་ལ་དངོས་སུ་ཕན་བདེ་བ་ཅིག་ཡིན་པ་ཡིན་དུས་ཙ་ན་སོ་སོར་ཡིད་ཆེས་ཡོད་པའི་ཐོག་ནས་ཨེ་ཁྱེད་རང་ཚོ་ལ་བྱམས་བརྩེ་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་ཡང་ནས་ཡང་དུ་འགྲེལ་བཤད་རྒྱག་འདུག་སྲིད་རེད་ཨེ་ཁྱེད་རང་ཚོ་ད་ཉམས་ལེན་ཡག་པོ་བྱེད་དགོས་རེད་དེ་ལྟ་བུའི་ཉམས་ལེན་བྱེད་པ་ལ། ཉམས་ལེན་གྱི་གནད་ཤེས་དགོས་པ་རེད། ཉམས་ལེན་གྱི་གནད་ཤེས་པ་ལ་ཐོས་དགོས་པ་རེད། དེ་འདྲ་ཡིན་དུས་ནང་པའི་ཆོས་སངས་རྒྱས་པའི་ཆོས་བྱས་ཟེར་མཁན་དེ་སློབ་སྦྱོང་ཏོག་ཙ་བྱས་ནས་ཨེ་ནས་ཤེས་དགོས་ཡག་ཅིག་རེད་མ་གཏོགས་དད་པ་གཅིག་པུས་འདང་ཡག་ཡོད་མ་རེད། དད་པ་གལ་ཆེན་པོ་ཞེ་དྲག་རེད། ཡིན་ནའི་དད་པ་ང་རང་ཚོ་ཐོག་མ

ཟངས་དཀར་དཔའ་ལྡུམ་ཁུལ་གྱི་ཁ་ཆེ་ཚོགས་པ་ཨན་ཇུ་མ་ནེ་མོ་ཨིན་ནུལ་ཨིསི་ལམ་ཞེས་པས་གདན་ཞུའི་གསོལ་འདེབས་ཞུས་དོན་ལྟར། Modern Public School ཞེས་པའི་སློབ་གྲྭའི་མདུན་ཐང་ཞིག་ཏུ་བཀའ་སློབ་ཀྱི་མཛད་འཕྲིན་ཞིག་ཀྱང་བསྐྱངས་གནང་བ་དང། སྐབས་དེར་གོང་ས་མཆོག་གིས་ས་ཁུལ་དེའི་ནང་ཆོས་དད་མི་འདྲ་བའི་རྒྱུ་མཚན་ལ་བརྟེན་ནས་ནང་པ་དང་ཁ་ཆེ་བར་འབྲེལ་བ་དེ་ཙམ་ཡག་པོ་མེད་པའི་གནས་ཚུལ་ཐོན་བཞིན་པར

for example during fifth dalai lama some muslim from ladakh reached lhasa then dalai lama's government provide land for as the construction of mosque so this shows interpret uh mutual respect different tradition i myself fully committed for promotion of religious harmony so that's why so i have many good friends among the muslim among the christian among the hindus among the jews so on. so therefore when i heard some difficult relation this small area i really felt very very sad sanga pugi tha pugi porang naeda ga mege lemi

ཆོས་དད་མེད་པ་ཡོང་གི་རེད། ཨེ་ནི་ཆོས་དད་ཀྱི་ནང་ལ་ཨེ་ནི་ནང་པའི་ཆོས་དད་བྱེད་མཁན་ཡོང་གི་རེད། ཨི་སི་ལམ་ཆོས་དད་བྱེད་མཁན་ཡོང་གི་རེད། ཁི་རིས་ཅན་ཆོས་དད་བྱེད་མཁན་ཡོང་གི་རེད། དེ་སོ་སོའི་སྒེར་གྱི་ཆོས་ཀྱི་དད་པ་རང་མོས་བྱེད་མཁན་སོ་སོ་སྒེར་གྱི་དོན་དག་རེད། sense of community ཟེར་ཡ་དེ་སྤྱི་པའི་དོན་དག་རེད། དེ་ཡིན་གཅིག་མིན་གཅིག་གལ་ཆེན་པོ་རེད། ངས་གྷི་སི་ཕི་ཁེ་འདུག་ཟེར་ལབ་ཡིན་ནང་པ་ཚོ། So I hope I think both sides།

རྗེས་ཤུལ་ནང་མི་རྣམས་ལ་གདུང་སེམས་མཉམ་སྐྱེད་ཞུས་འདུག་དགུང་ལོ་བདུན་ཅུ་དོན་བདུན་ལ་ཕེབས་པའི་འབྲས་ལྗོངས་ཀྱི་སྤྱི་ཁྱབ་བློན་ཆེན་ཟུར་པ་ཁོང་ཡུན་རིང་ནད་མནར་རྐྱེན་པས་རྒྱལ་ས་ལྡི་ལིའི་སྨན་ཁང་ཞིག་ཏུ་ཉེ་ཆར་དགོངས་པ་རྫོགས་ཡོད་པ་རེད། དམ་པ་དེ་ཉིད་ཀྱི་ལས་ཡུན་རིང་འབྲས་ལྗོངས་མངའ་སྡེའི་ནང་ཆབ་སྲིད་དང་ཤེས་ཡོན་འཕྲོད་བསྟེན། མི་མང་གི་བདེ་སྡུག་ལ་སོགས་པ་གང་ཅིའི་ཐད་བྱས་རྗེས་ཧ་ཅང་གིས་བཞག་ཡོད་པར་བརྟེན། འབྲས་ལྗོངས་མི་དམངས་རྣམས་ལ་གསབ་ཏུ་མེད་པའི་གྱོང་གུན་ཆེན་པོ་ཞིག་ཕོག་ཡོད་སྐོར་དང། ལྷག་པར་དུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོའི་ཟླ་བ་བཞི་པའི་ནང་དམ་པ་ཁོང་གི་དབུ་ཁྲིད་ཞབས་འདེགས་འོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འབྲས་ལྗོངས་རྒྱལ་ས་སྒང་ཏོག་ཏུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་ཐེངས་བཅུ་བདུན་པ་བསྩལ་གནང་མཛད་པར་བརྟེན་བོད་མི་ཚོས་དམ་པ་ཁོང་གི་བཀའ་དྲིན་དུས་རྟག་ཏུ་སྙིང་ལ་བཅངས་བཞིན་ཡོད་ཅེས་འཁོད་འདུག་འབྲས་ལྗོངས་མངའ་སྡེའི་གཞུང་ནས་ཀྱང་ཚེས་པ་བཅུ་བདུན་ནས་ཉི་ཤུ་རྩ་གསུམ་བར་དུ་བདུན་ཕྲག་གཅིག་གི་རིང་ལ་གཞུང་འབྲེལ་མྱ་ངན་གུས་འདུད་ཡང་ཞུ་བཞིན་ཡོད་པ་རེད། ད་རིང་གི་གསར་འགྱུར་ལས་རིམ་འདི་ཙམ་ཡིན་བོད་ཀྱི་བརྙན་འཕྲིན་ནས་རྒྱང་སྲིང་ཞུས་པའི་ཉིན་རེའི་གསར་འགྱུར་ཁག་གཤམ་གྱི་དྲ་རྒྱའི་ཁ་བྱང་དེ་ཚོའི་ཐོག་ནས་གཟིགས་ཐུབ། དེ་ག་ནང་བཞིན་འདི་གའི་གཞུང་འབྲེལ་དྲ་རྒྱ་དེ་ཚོའི་བརྒྱུད་ནས་ཀྱང་བོད་རྒྱ་དབྱིན་གསུམ་གྱི་སྐད་ཡིག་ཐོག་ནས་བོད་དོན་དང་འབྲེལ་བའི་གསར་འགྱུར་མང་དག་ཞིག་ཀྱང་གཟིགས་རྒྱུ་ཡོད་པས་དེ་དོན་དགོངས་འཇགས་གནང་རོགས་གནང།